བོ་དོང་པཎ་ཆེན་ཕྱོགས་ལས་རྣམ་རྒྱལ་མཆོག་རབ་བྱུང་དྲུག་པའི་ཤིང་ཡོས་ཆིག་སྟོང་སུམ་བརྒྱ་བདུན་ཅུ་དོན་བཞི་ལོ་ལ་བོད་ལྷོ་ནུབ་ཁུལ་གྱི་ས་གནས་དབྱི་གུ་ཞེས་པ་དེ་ལ་སྐུ་འཁྲུངས་ཡོད་པ་དང། ཁོང་གི་སྐུ་ཚེ་ཧྲིལ་པོ་གཅིག་གི་ནང་ལ། ད་ནང་པའི་གཞུང་མང་པོའི་ཐད་ལ་ཁྱོན་དཔེ་ཆ་བརྒྱ་དང་སུམ་ཅུ་སོ་བདུན་ད་ཁ་ཤས་ཀྱིས་སུམ་ཅུ་སོ་བརྒྱད། སོ་དགུ་དེ་འདྲའི་གསུང་གི་འདུག་གང་ལྟར་བརྒྱ་དང་སུམ་ཅུ་སོ་བདུན་ཙམ་ཞིག་ལྗགས་རྩོམ་གནང་ཡོད་པར་འགྲེལ་བརྗོད་གནང་གི་ཡོད་དུས་ཙམ་པ། བོད་བརྒྱུད་ནང་བསྟན་གྱི་ལོ་རྒྱུས་ཁྲོད་ལ་བསྟན་བཅོས་མང་ཤོས་ལྗགས་རྩོམ་གནང་མཁན་གྱི་སྐྱེས་ཆེན་ཞིག་ལ་ད་ངོས་འཛིན་བྱེད་ཀྱི་ཡོད་རེད། ད་རིང་གི་ལས་རིམ་འདིའི་ནང་ལ་དེ་སྔོན་བོ་དོང་པཎ་ཆེན་གྱི་གསུང་འབུམ་ཁག་ལ་ལོ་ངོ་གཉིས་ཙམ་ཞུ་སྒྲིག་གནང་མྱོང་མཁན་སྒ་ནི་ཡེ་ཤེས་འཇིགས་མེད་ལགས་མཉམ་དུ་བོ་དོང་པཎ་ཆེན་གྱི་སྐུ་ཚེ་ལོ་རྒྱུས་དང་ཁོང་གིས་ལྗགས་རྩོམ་གནང་བའི་གསུང་འབུམ་ཁག་གི་ཐད་ལ་བཀའ་མོལ་ཞུ་གི། ད། ཡེ་ཤེས་འཇིགས་མེད་ལགས་ད་ལྟའི་ཆ་ལ་ཨ་མི་རི་ཀའི་གྲོང་ཁྱེར་ཆེན་མོ་ནིའུ་ཡོག་ནང་ལ། རྟེན་གཞི་གནང་གི་ཡོད་རེད་ཡེ་ཤེས་འཇིགས་མེད་ལགས་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས། དང་པོ། བོ་དོང་པཎ་ཆེན་མཆོག་གི་སྐུ་ཚེ་ལོ་རྒྱུས་མདོར་བསྡུས་ཤིག་ངོ་སྤྲོད་གནང་དང། ལའོ་རིན་ཆེན་ལགས་བཀྲ་ཤིས་བདེ་ལེགས། ད་བོ་དོང་པཎ་ཆེན་ཕྱོགས་ལས་རྣམ་རྒྱལ་དེ་ང་རང་ཚོ། བོད་གངས་ཅན་གྱི་ལྗོངས་ལ་ད་མཁས་པ་ནམ་མཁའི་སྐར་ཚོགས་ནང་གི་ཧ་ཅང་མང་པོ་བྱུང་བ་དེའི་ནང་ནས་ཀྱང། ད་འཆད་རྩོད་རྩོམ་གསུམ་པའི་ཐོག་ལ་ཕྱག་རྗེས་བླ་ན་མེད་པ་འཇོག་མཁན་གྱི་མཁས་པ། ཞིབ་འཇུག་བྱས་བརྟག་དཔྱད་བྱས་པ་ཡིན་ན་ད་མཁས་པ་ཨ་ཡུ་དང་གི་ད་ཡུ་གི་བཟོ་རོགས་ཅིག་བྱ་དགོས་བ་རེད་ད་ལྟ་གོང་དུ་ཅིག་གསུང་བ་དེ་ཆིག་སྟོང་སུམ་བརྒྱ་བདུན་ཅུ་དོན་བཞི་ཐོག་སོང་སོང་ད་དེ་ཡན་རོགས་དེ་བདུན་ཅུ་དོན་ལྔ་ལོ་ལ་འཁྲུངས་རེད་ཟེར་ལབ་བོ་རེད་ཁོ་རང་གི་ཡབ་དེ་ཨ་ནི་གསང་སྔགས་ཀྱི་ཆོས་ལུགས་ཉམས་ལེན་གནང་ཉེན་གྱི།

བོད་བརྒྱུད་ནང་བསྟན་གྱི་ད་ལྟེ་གནས་གལ་ཆེ་ཤོས་མཁས་པ་མང་པོ་ཡོད་ས་གི་ས་ཆ་དེ་ས་སྐྱ་དགོན་པ་ལ་ཡང་ཚད་མ་རྣམ་འགྲེལ་ལ་གྲྭ་སྐོར་ཕེབས་རེད་ཟེར་གྱི་ད་གྲྭ་སྐོར་ཞིག་ལབ་ཡོད་ག་ལ་ད་ང་ཚད་མ་རྣམ་འགྲེལ་སྦྱངས་ཚར་ཡིན་ད་ཁྱེད་རང་ཚོས་དྲི་བ་ག་རེ་བཏང་ཡ་ཡོད་ན་ང་ལ་བཏང་ཤོག་ངས་ལན་རྒྱག་དགོས་ཟེར་རེས་ད་གྲྭ་སྐོར་ལ་ཏོག་ཕྱིན་ནས་ཕེབས་དེ་ཕེབས་པའི་སྐབས་ནས་པོའི་ལོ་བཅུ་དྲུག་བྱས་པ་དེ་འདྲའི་ཆེ་གེ་དེ་འདྲའི་གནང་བའི་སྐབས་ལ་ས་སྐྱ་གི་མཁས་པ་གྲངས་མང་པོ་དེ་ངོ་མཚར་སྐྱེ་དགོས་ཡ་གི་དང་དད་གུས་དབང་མེད་སྐྱེ་དགོས་ཡ་གི་ཐུགས་གཉེར་དང་འདྲེ་མང་པོ་བྱུང་ཡོད་རེད་ཟེར། དེ་ནས་དགུང་ལོ་ཉི་ཤུ་རྩ་གསུམ་དུ་ཉི་ཤུ་རྩ་གཅིག་དང་དེའི་མཚམས་ནས་ཨ་ནེ་གཞུང་ཆེན་བཅུ་གསུམ་ལ་གྲྭ་སྐོར་ལ་ཕེབས་དགོས་རེད་ཟེར་དབུས་དང་གཙང་གཉིས་ཀ་ལ་ཐུགས་ཆེ་དང་ཁམས་དང་ཨ་མདོའི་ཕྱོགས་ལ་ད་མ་ཕེབས་ཡོད་མ་རེད་དེ་དབུས་དང་གཙང་གི་སྐོར་ལ་ཨ་ནེ་བོད་བརྒྱུད་ནང་བསྟན་གྱི་ཆོས་བརྒྱུད་ཁག་གི་གདན་ས་མང་པོ་ཡོད་པ་སོང་ཙང་ཚོ་ནང་ལ་ད་ག་འདྲ

ཞེས་དབྱངས་ཅན་མའི་གསུང་གི་གནང་བ་ཐོབ་པ་དང། དེ་འདྲའི་སྟེང་ནས་ད་གསུང་འབུམ་བཞི་སྔགས་ཁྱེད་མགོ་དེ་འདྲས་གཙོ་བཞག། བྱས་ཙང་བོ་དོང་ཐམས་ཅད་མཁྱེན་པ་གི་མི་ཚེ་གང་པོ་ལ། སྐུ་ཚེ་ཧྲིལ་པོ་ལ་འཆད་རྩོད་རྩོམ་གསུམ་དང་བཤད་སྒྲུབ་ལས་གསུམ་གྱི་བྱ་བ་ག་རེ་ཐོག་ལ་བལྟས་པ་ཡིན་ན། འཆད་ཉན་བྱ་བ་གི་རྐང་རྐྱང་རྐྱང་བལྟས་པ་ཡིན་ན་མི་ཚེ་གང་ཚང་འཆད་ཉན་རང་བྱེད་དེ་ཡིན་ས་རེད་བསམ་བསམ། ཨ་ནེ་ཉམས་ལེན་གནང་སྟངས་སྐོར་བལྟས་པ་ཡིན་ན་མི་ཚེ་གང་ཚང་ཉམས་ལེན་གནང་དེ་ཉིད་དེ་འདྲས་ཡིན་ས་རེད་བསམ་བསམ། ཨ་ནི་རྩོམ་བཞག་ཡོད་ཀྱི་བསྟན་བཅོས་ཀྱི་ཕུང་པོ་དེ་ཚོ་བལྟས་པས་ན་མི་ཚེ་གང་ཙམ་རྩོམ་འབྲི་དེ་བྱས་ནས་གཞན་པ་ལས་ཀ་བྱས་གནང་མེད་པའི་བཟོ་འདྲ་བོ་ཟིན་བྲིས་ཀྱིན་དོན་ཡག་གི་ཉེན་ཁ་ཡོད་རེད་ད་ཆ་ཁོང་ཡིན་ན། གང་ལྟར་འཆད་རྩོད་རྩོམ་གསུམ་ཆ་ཚང་ལ་ཨ་ནི་གཞན་འགྲན་ཟླ་དང་བྲལ་བའི་མཁས་པ་ཆེན་པོ་ཞིག་རང་བྱུང་གནང་བྱ། ཨ་ནི་ཁོ་རང་གིས་ད་བསྟན་བཅོས་མང་པོ་ཟིན་བྲིས་ཀྱིས་ད་མཐའ་མ་འདྲ་བོ་དེ་ཡིན་པས་ན་ཨ་ནི་ད་དུང་པད་མ་ཆོས་སྡིངས་དགོན་ཞེས་དེ་ལ་ད་ཆིག་སྟོང། བཞི་བརྒྱ་ལྔ་བཅུ་ང་བརྒྱད་ལོ་ལ་ད་སྐུ་དགོངས་པ་ཆོས་དབྱིངས་སུ་ཐིམ་པའི་ཚུལ་འདྲ་བོ་ཅིག་བསྟན་གནང་བ་རེད་ཨ་ནི་དེའི་བར་ལ་ད་སློབ་མ་ལ་གྲངས་ཀ་བརྒྱབ་པས་ན་སློབ་མ་སྟོང་རྩ་གསུམ་ལྷག་ཟེར་གི་ད་ལྟ་གྲངས་ཀ་དེ་འདྲ་ཡོད་རེད་ད་རྣམ་ཐར་དེ་འདྲའི་ནང་ལ་གྲངས་ཀ་དེ་འདྲ་ཡོད་རེད། ཨ་ནི་གང་ལྟར་སློབ་མ་མང་པོ་བསྐྱངས་ཡོད་བ་དང་ཨ་ནི་བསྟན་བཅོས་མང་པོ་བརྩམས་ཡོད་བ་དང། འཆད་པའི་གི་གསུང་ཆོས་དེ་འདྲའི་ཧ་ཅང་མང་པོ་གནང་ཡོད་བ་དང་ད་ང་ཚོས་ཡོངས་གྲགས་འདྲ་བོ་ཅིག་ཆགས་འདུག་ད་ལྟའི་རྣམ་ཐར་ཧ་ཅང་རྒྱས་པོ་དེ་འདྲ་ཞུས་ན་ད་ལྟ་ཞུས་ཚར་ཡ་གི་མེད་པ་སོང་ཙང་གཙོ་བོ་ཁོ་རང་གི་ད་ཀྱི་འཆད་རྩོད་རྩོམ་གསུམ་གྱི་གནད་ལ་རྩ་ཆེན་མདོ་ཙམ་ཞུས་ན་ད་དེ་འདྲའི་འདྲ་བོ་ཅིག་རེད་ད། ལེགས། ཡེ་ཤེས་ལགས་འདི་གཅིག་གསུངས་དང་ད་བོ་དོང་པཎ་ཆེན་གྱིས་ད་གསུང་འབུམ་བརྩམས་པ་དང་པོ་དེ་ཅིག་དཔེ་ཆ་ག་རེ་འདྲ་ཅིག་ཆགས་ཀྱི་རེད་པས། འདི་དང་ཆབས་ཅིག་ད་བསྟན་བཅོས་ཅིག་མང་པོ་ཞེ་པོ་ཅིག་གསུང་འབུམ་པོད་མང་པོ་ཞེ་པོ་ཅིག་ཡོད་ས་རེད་ཁྱོན་བསྡོམས་པས་ག་ཚོད་ཞུ་བོ་ཅིག་ཡོད་རེད་ཡང་ད་བོ་དོང་པཎ་ཆེན་གྱིས་བརྩམས་པའི།
ད་བོ་དོང་པཎ་ཆེན་གྱིས་གསུང་རྩོམ་མཛད་ཡག་དང་པོ་དེ་ག་རེ་རེད་ཞུས་པས་ན་ད་ལྟ་རྣམ་ཐར་ནང་ལ་བལྟས་པས་ན་དགུང་ལོ་བཅུ་དྲུག་གི་ཐོག་ལ་ས་སྐྱ་ལ་གྲྭ་སྐོར་ཕེབས་བསྡད་པའི་གི་ལམ་ཞོར་ནས་དབྱངས་ཅན་མ་ལ་བསྟོད་པ་དང་འཇམ་པའི་དབྱངས་ལ་བསྟོད་པ་ལ་སོགས་པའི་ད་ལྟའི་གི་སྙན་ངག་དེ་འདྲ་བྲིས་ཡོད་རེད་ཟེར་འདུག་བྱས་ནས་རྣམ་ཐར་ནང་ལ་གསལ་གྱི་ཡོད་རེད་ཡིན་ན་ཡང་ད་ལྟའི་གི་ཡོད་བསྡད་པའི་གི་གསུང་འབུམ་གྱི་ཁོངས་ལ་དེའི་བསྟོད་པ་དེ་ཚོ་རག་གི་མི་འདུག་ད་བོ་དོང་ཁོ་རང་གི་མཛད་བཞག་ཡོད་ཀྱི་བསྟན་བཅོས་ལ།

ད་ལྟ་ང་རང་ཚོའི་ལག་པར་ཡོད་བསྡད་པའི་པོད་བརྒྱ་དང་སུམ་ཅུ་སོ་བདུན་དེ་དང་ཨ་ནི་ལྷག་པར་དུ་དེང་སང་རྙེད་པའི་གི་ཆ་འདྲ་བོ་བྱས་པས་ན་བླ་བྲང་བཀྲ་ཤིས་འཁྱིལ་ནས་པོད་བརྒྱ་དང་བཞི་ཙམ་རྙེད་ཡོད་རེད་ཟེར་དང་སེ་ར་དགོན་པ་ནས་པོད་བཅུ་གཅིག་རྙེད་ཡོད་རེད་ཟེར་དང། འབྲས་སྤུངས་དགོན་པ་ནས་པོད་ཉི་ཤུ་རྙེད་ཡོད་རེད་ཟེར་དང་རྩེ་ཕོ་བྲང་པོ་ཏ་ལ་ལ་པོད་སུམ་ཅུ་འདུག་ཟེར་དང། ཨ་ནི་ས་སྐྱ་དགོན་པ་ལ་པོད་བདུན་འདུག་ཟེར་དང་བོད་ལྗོངས་དཔེ་མཛོད་ཁང་ལ་པོད་དྲུག་འདུག་ཟེར་དང་རྒྱལ་རྩེ་ལ་པོད་ལྔ་འདུག་ཟེར་དང། ཞྭ་ལུ་དགོན་ལ་པོད་བཅུ་འདུག་ཟེར་དང། ཨོ་དེ་ག་ནང་བཞིན་ཨ་ནི། བོ་དོང་ཨེ་ཟེར་དེ་ལ་པོད་གསུམ་འདུག་སྙེ་མོ་བྱེ་མཁར་དགོན་ལ་པོད་གསུམ། འདུག་ཟེར་གི་ད་ལྟ་བོད་ནང་ནི་བོ་དོང་གི་གསུང། གསུང་རྩོམ། གསར་རྙེད་གནང་གི་ཁོངས་སུ་གི་འདུག་ཟེར་ནི་ལོ་ཤས་སྔོན་ལ་འདུག་ཅིང་གནས་སྟངས་དེ་འདྲ་ཅིག། ཨ། སྐུ་ནང་བཞིན་ཁྱོན་བསྡོམས་པོད་ཉིས་བརྒྱ་བཞི་ཙམ་ད་ལྟ་གསར་པ་རྙེད་སོང་ཟེར་ཡ་དང་ཨ་ནི། ད་ལྟ། བོ་དོང་གསུང་རབ། ཉམས་ཞིབ་ཁང།

ཨ་ནི་འབྲིང་བ་ཆ་ཚང་བ་གཅིག་ཤིན་ཏུ་བསྡུས་པ་ཆ་ཚང་བ་གཅིག་གང་ཚང་གཅིག་མིན་འགྲོ་བསམ་པའི་སྐད་རེ་བ་རོགས་ཀྱིས་རྒྱག་ས་ཅིག་འདུག་བསམ་སོང་ཟློ། བོ་དོང་པན་ཆེན་དེ་ད་བོད་པའི་གི་ངས་ཡང་ད་ངོ་སྤྲོད་ནང་ལ་ཞུས་ཡིན་ཁོ་བོད་ཀྱི་ནང་ཆོས་ནང་བསྟན་གྱི་ལོ་རྒྱུས་ཁྲོད་ལ་ད་ཅིག་གང་དག་གཞུང་ཆེན་མོ་ཟེར་དགོས་རེད་པ་གང་དག་བསྟན་བཅོས་ལྗགས་རྩོམ་གནང་མཁན་མང་ཤོས་ཅིག་ཆགས་ཀྱི་ཡོད་ས་རེད་འདི་འདྲ་ཅིག་ལ་ངོས་འཛིན་བྱེད་ན་འགྲིག་གི་ཡོད་མེད་ཅིག་གསུངས་དང་དེ་ནི་བོ་དོང་པན་ཆེན་འདྲ་བས་གི་ད་གང་དག་པོད་འདི་འདྲའི་མང་པོ་བརྩམས་མཁན་ལོ་རྒྱུས་ནང་ལ་བྱུང་ཡོད་རེད་བོད་པའི་ལོ་རྒྱུས་ནང་ལ།

སྔོན་མ་བོད་པའི་གི་གསུང་འབུམ་ཡིག་དབོན་གྱི་སྐབས་ལ་ལམ་ལུགས་སུའི་བོད་ནང་ལ་དཔེ་ཆ་བཞག་ན་བོ་དོང་པན་ཆེན་གྱིས་དབུ་མ་འཇུག་པའི་འགྲེལ་པ་ཅིག་མཛད་ཡོད་པས་ན་ཨ་ནེ་རྒྱལ་ལ་དཔར་སྐྲུན་ཞུས་བའི་སྐབས་ལ་ཡང་དཔར་སྐྲུན་གནང་མཁན་དང་ཁོང་རྣམ་པ་གིས་སྦྱིན་བདག་བྱས་ནས་ཨ་ནི་དབུ་མ་འཇུག་པའི་དེ་རྩ་བ། རྩ་བ་ལ་བུ་ར་ས་བརྒྱ་པའི་དེ་ཡང་དེ་ག་རང་བཞེད་དོ་ཞེས་ནི་རྩ་བ་དེ་ཡང་དེ་ག་རང་བཀོད་དེ་ཡི་ལ་དེ་རྗེས་ལ་བོ་དོང་གི་འགྲེལ་པ་བཞག་ཡ་འདྲ་བོ། དེ་འདྲས་ཀྱི་གནས་སྟངས་དེ་འདྲའི་ཡོང་གི་ཡོད་རེད་ད་དེ། དབུ་མ་འཇུག་པ་འདྲ་བོ་ཡིན་པས་ན་བོ་དོང་གི་རྩིས་བཞག་འཇོག་མཁན་མ་རེད་དེ་བོ་དོང་གསུང་འབུམ། བོ་དོང་གི་དེ་འགྲེལ་པ་མཛད་པ་སོང་ཙང་ཨ་ནི་དབུ་མ་འཇུག་པ་དེ་དེ་མཉམ་དུ་བཞག་བཞག་པ་གི་གནས་སྟངས་དེ་འདྲའི་ཆགས་ཡོད་ད་དེ། བོ་དོང་པཎ་ཆེན་གཅིག་པོ་མཁན་ཟེར་མ་རུང་ངོ་མ་དེ་འདྲའི་གནས་སྟངས་དེ་འདྲ་མང་པོ་ཡོང་གི་ཡོད་ས་རེད། གང་ལྟར་མི་གཅིག་པོས་བསྟན་བཅོས། བརྒྱ་དང་སུམ་ཅུ་སོ་གྲངས་ཅིག་མཛད་བྱས་ཏེ་ཁོང་རང་གི་རྣམ་ཐར་ནང་ལ་ཁོ་རང་གི་སློབ་མ་དེ་འདྲས་ཀྱིས་གསུངས་ཡོད་རེད་ད་འདི་འདྲས་མང་པོ་མཛད་ག་རེ་བྱེད་ཀྱི་ཡིན་ད། ཁྱེད་རང་དེ་འདི་འདྲས་གསུང་ཡག་ལ་དེ་དཀའ་ལས་ཁག་གི་མེད་པ་ཡིན་ན་ཡང་རྗེས་མ་མི་ཀློག་ཡག་ཁོ་རང་ལ་ཉོབ་འགྲོ་རེད་ད་ཀློག་ཐུབ་མ་རེད་འདི་འདྲས་མང་པོ་བྱས་དེ་འདྲས་ཀྱི་གནས་སྟངས་དེ་རེད་བྱུང་བ་ཏན་ཏན་ང་རང་ཚོའི་ཚར་བཅད་ཆ་ཚང་ཀློག་དེ་ཀློག་ཡིན་ན་ཡང་ད་ཀློག་མ་ཚར་བའི་གནས་སྟངས་དེ་རེད་དཔེ་ཆ་དེ་ཁོ་རང། ཧ་ཅང་ཞེ་མང་པོ་ཡོད་རེད། བོད་ཁང་ནང་ལ་བོ་དོང་པན་ཆེན་གྱིས་ལྗགས་རྩོམ་གནང་བའི་པོད་བརྒྱ་དང་སུམ་ཅུ་ཙམ་གཅིག་ཡོད་རེད་གསུངས་རེད་བོད་ནང་ནས་ཉིས་བརྒྱ་བཞི་ཙམ་ཅིག་རྙེད་སོན་བྱུང་ཡོད་རེད་གསུངས་ཀྱི་ཡོད་རེད། ད་འདི་འདྲའི་མང་པོ་ཅིག་ཅིག་ཆ་ཚང་ཅིག་བོ་དོང་པན་ཆེན་སྐུ་སྒེར་གྱིས་བརྩམས་པ་ཅིག་ཆགས་ཀྱི་ཡོད་ན་མེད་ན་འདིའི་ཐད་ལ་ཅིག་མཁས་པ་ཚོ་གི་དགོངས་ཚུལ་ག་འདྲ་འདྲ་བོ་ཅིག་ཡོང་གི་ཡོད་རེད། འདི་དེ་རེད་ད་ལྟ། བོ་དོང་གསུང་འབུམ་འདི་འདྲས་རྙེད་སོན་བྱས་ཏེ། བོ་དོང་གི་གསུང་འབུམ་དེ་སྔོན་མ་གཅིག་མ་གཏོགས་མེད་བའི་གནས་སྟངས་གི་མ་རེད། རྒྱས་པ་དེ་ཡིན་ན་ཚར་བདུན་ཡོད་གསུངས་པ་རེད། སྐུ་བརྒྱ་དེ་རྒྱ་ཆེ་བ་དེ་ཡིན་ན་ཚར་བདུན་ཡོད་རེད་ཅེས། ད་ཚར་བདུན་ཡོད་རེད་ཟེར་ལབ་ཁ་ལ་དཔེ་མང་པོ་ཆགས་ཚར་བ། ད་ལྟ་སྐུ་གསུང་ཐོབ་བསྡད་པ་དེ་རག་བསྡད་པ་དེ

ད་གང་ལྟར། བོ་དོང་གི། གསུང་འབུམ་ཧ་ཅང་མང་པོ་དེ་འདྲའི་བཞེངས་ཐུབ་པའི་དེ་གཅིག་བྱས་ན་བོ་དོང་ཁོ་རང་ཡང། ཨ་ནི། ཡི་གེ་བྲིས་བཟང་པོ་ཞིག་བྱས་ཏེ་བྲིས་མགྱོགས་པོ་ཞིག་ཡོད་རེད་ཅེས་ཨ་ནི། ཁོང་རང་ལ། ད་ཡིག་མཁན་ཉི་ཤུ་ཞིག་ཡོད་པ་དེའི་ནང་ནས། དཔོན་ཡིག་དཀོན་མཆོག་རྒྱལ་མཚན་ཟེར་ཡག་དེ་ད་ཡི་གེ་པ་ཡིན་ཟེར་ངེས་ད་གྲགས་ཆེ་ཤོས་དེ་སྐད་གྲགས་ཆེ་ཤོས། དེ་འདྲས་ཅིག་ཆགས་ཀྱི་ཡོད་ས་རེད་ཅེས་དེས་དེ་འདྲ་འདོར་བྱས་པས་ཡིན་ན་ཡང་ད་དུང་ཡང་ཆུ་ནི། ཨ་ནེ་བོ་དོང་པན་ཆེན་ལ་ཁག་མི་འདུག་ཟེར་ཡག་གི་གནས་སྟངས་དེ་འདྲས་ཡོད་རེད། ཨ་ནེ་ངག་རྒྱུན་དེ་འདྲས་ཀྱི་ནང་ལ་བོ་དོང་པན་ཆེན་གྱི་གསུང་འབུམ་དེ་འདྲས་ག་འདྲས་བཞེངས་རེད་ཟེར་ལབ་ཡོང་ཁ་ལ་ཚང་མ་ཚང་མ་གི་དྲི་བ་དེ་འདྲ་འབོར་མི་གཅིག་གི། མི་ཚེ་ནང་ལ་ཀློག་ཡང་ཚར་མ་ཚར་གི་གནས་སྟངས་དེ་ཚོ་བོ་དོང་པན་ཆེན་ག་འདྲས་བྲིས་རེད་ཟེར་ལབ་དུས་དྲི་བ་ལབ་ཀྱི་ཡོད་པ་སོང་ཙང་ཨ་ནེ་ཁ་ཤས་ཀྱིས་བོ་དོང་པན་ཆེན་གྱི་དཔེ་ཆ་བཞག་ན་མཆོད་རྟེན་དང་དགོན་པ་དེ་འདྲའི་ལ་ཞོགས་ཀི་དང་དགོང་དག་ཐོག་ཅིག་ན་སྐོར་ར་ལ་ཕེབས་པའི་སྐབས་ལ་ཕྱོགས་བཞི་ལ་ནི་དྲུང་ཡིག་བཞི་བཞག་དྲུང་ཡིག་གཅིག་ཡོད་སར་ཡོང་ནས་དབུ་མའི་སྐོར་ལ་གསུང་སྐར་མ་གཅིག་གཉིས་ཐོག་ཅིག་གསུང་ཡང་གཞན་པ་དེའི་སྐོར་ལ་ཚད་མའི་སྐོར་ལ་གསུང་ཡང་གཞན་པ་ཅིག་ལ་དབུ་མའི་སྐོར་དང་ཐོག་ཅིག་ན་ཆོས་ཚན་མ་འདྲ་བ་བཞི་སྐོར་ལ་སྐར་མ་གསུམ་རེ་གསུམ་རེ་གཉིས་རེ་གཉིས་རེ་ཐོག་ཅིག་ན་གསུང་ཁོང་ཐོག་ཅིག་སྐོར་ར་བརྒྱབ་ནས་ཕེབས་འགྲོ་བའི་གོས་ཤུལ་ལ་ཤུལ་ལ་ཨ་ནི་དེ་འདྲའི་བར་དུ་ཤུགས་ཀྱིས་ལམ་སང་ལམ་སང་ཡི་གེ་དེ་རྗེས་མ་དེ་འབྲི་ཆོག་ཆོག་བྱས་བསྡད་དགོས་རེད་བྱས་ཙང། ད་དུས་ཚོད་ཅིག་ལ། གཞུང་ལུགས་མ་འདྲ་བ་བཞི་ཐོག་ཅིག་གསུང་ཡོང་བའི་སྐབས་ལ་བོ་དོང་པན་ཆེན་གྱི་ཕན་ཚུན་འཁྲུག་འགྲོ་ཡ་དང་ཡང་ཆོས་བསམ་བཏང་དགོས་ཡ་དེ་འདྲའི་ཅིག་ཡོད་མ་རེད་ཟེར་བའི་སྐད་ད་ངག་རྒྱུན་ལ་ཤོད་སྲོལ་དེ་འདྲའི་འདུག་ད་ལྟ་རྣམ་ཐར་ནང་ལ་དེ་འདྲའི་གསལ་པོ་ཡང་བྲིས་མི་འདུག།
བོད་བརྒྱུད་ནང་ཆོས་དང་འབྲེལ་བའི་རྒྱལ་རབས་ལོ་རྒྱུས་འདི་ཚོ་ལ་བལྟས་པའི་སྐབས་སུ། རྒྱལ་བ་ལྔ་བ་ཆེན་པོ་རྗེ་ཙོང་ཁ་པ་ས་སྐྱ་པ་འདི་དག་ཁོ་རང་ཚོ་གཅིག་མཁས་པ་མཁས་པའི་ནང་གི་ད་གང་ད་མཁས་པའི་གཙུག་རྒྱན་བཟོ་འདྲ་འདི་འདྲས་ལ་ངོས་འཛིན་བྱེད་ཀྱི་ཡོད་རེད་ཁོ་རང་ཚོ་གི་ད་དཔེ་ཆ་གསུང་རྩོམ་ད་བསྟན་བཅོས་ད་བོ་དོང་པན་ཆེན་ནང་བཞིན་མང་པོ་འདི་འདྲས་བརྩམས་མེད་པ་ཡིན་ནའི་གང་བརྩམས་པ་འདི་ཚོ་སྤུས་དག་པོ་ཡག་པོ་འདི་འདྲས་གཅིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་སོང་ཙང་བོ་དོང་པན་ཆེན་དེ་ཡང་གཅིག་ཡོངས་གྲགས་ཆེན་པོ་ཞེ་པོ་གཅིག་མ་ཆགས་ཡ་དེ་ག་འདྲས་རེད་བས། ད་ཡོངས་གྲགས་ཆགས་མ་ཆགས་ཟེར་དེ་ཕྱོགས་གཅིག་བྱས་པས་ནི་ང་རང་ཚོའི་ཆོས་བརྒྱུད་དེ་སུ་ཡིན་ན་སོ་སོ་སོ་གི་ཡིག་ཆ་ལྟ་ཡག་གི་ལམ་ལུགས་སུ་དེ་འདྲས་མང་པོ་ཞིག་བཟོ། ཆོས་བརྒྱུད་གཅིག་ཡིན་པས་ན་ཡང་ཨ་ནི་ཡང་ཡིག་ཆ་ལོག་ཀ་ལོག་ཀ་ཡིན་དེ་འདྲས་དེ་འདྲས་མང་པོ་ཡོང་གི་འདུག་ཨ་ད་དེང་སང་འདྲ་བོ་ཡིན་པས་ན་ག་ལ་གང་ཚང་གི་རེད།

རྒྱུད་སྡེ་གི་སྐོར་དང་དུ་སོགས་ནི། ཨ་ནི། ཉམས་ལེན་གནང་མཁན་དང་ལྟ་མཁན་དེ་འདྲས་ང་རང་ཚོའི་མི་སྐྱ་གི་ནང་ལ་ནི་ཡོད་མ་རེད་ད། གྲྭ་བ་བླ་མ་དགེ་བཤེས་ཁོང་རྣམ་པ་ལ་ནི་སོ་སོ་སོའི་ཡིག་ཆ་དེ་འདྲ་མང་པོ་ཡོད་བསྡད་པ་དང་དེ་འདྲའི་དབང་གིས་ཆོས་བྱས་ནས། ལྟ་ཡག་དང་དེ་འདྲའི་ལ་སྐབས་མ་བྱུང་བྱས་ནས་ཕ་ལྷག་སུ་མིན་འགྲོ་བསམ་བསམ་འདྲ་པོ་ཅིག། ཨ་ནི་བོ་དོང་གི་གསུང་ལ་ལེགས་བཤད་ཧ་ཅང་ཆེན་པོ་འདུག་ཟེར་དེ་འདྲས་ནི་མང་པོ་ཡོང་གི་འདུག་དཔེ་ཆ་བཞག་ན་སྨན་གི་སྐོར་ལ་བསྟན་བཅོས་ཅིག་ཡོད་རེད་སྨན་དཔྱད། བདུད་རྩིའི་བུམ་པ་ལབ་རྒྱུ་ཅིག་མགོ་ནས་ཤོག་བདུན་ཅུ་སོ་ཚང་ཡོད་པ་རེད་མཇུག་མ་ནས། གཤམ་ནས་ཡང་ག་ཚོད། ཚང་ཡོད་མེད་ཧ་གོ་མ་རེད་རྫོགས་སོ་ཟེར་ཡ་གི་སྐད་ཆ་དེ་ཡོད་མ་རེད་ད་དཀྱིལ་མ་ལྷག་སུ་འཇོག་རོགས་སུ་ཡོད་རེད་མགོ་ནས་མི་འདུག་གཤམ་ནས་མི་འདུག་བྱས་ཡོད་རེད་ད་དེ་དཀྱིལ་མ་བལྟས་པའི་སྐབས་ལ་ཨ་ནེ་ཨེ་ཐ་མའི་སྐོར་ལ་བསྟན་བཅོས་དེ་འདྲའི་ཡག་པོ་ཅིག་འདུག་ཟེར་ལབ་ནས་གསོ་བ་རིག་པའི་མཁས་མཁས་པ་དེ་ཚོས་ཀྱི་ཡང་ཧ་ཅང་གི་གདེང་འཇོག་ཆེན་པོ་དེ་འདྲའི་གནང་གི་འདུག་ཨོ་དེ་འདྲའི་མང་པོ་བྱུང་གི་འདུག་ད་བྱས་ཙང། ད་ལྟའི་བསྟན་བཅོས་མཛད་མང་ཤོས་ཡིན་པ་ཡིན་ན་ཡང་ད་ལྟ་ང་རང་ཚོ་གཅིག་སློབ་པ་སློབ་གཉེར་གནང་ཡོང་བའི་སྐབས་ལ་ཡང་བོ་དོང་ལ་ཁུངས་གཏུགས་ནས་དེ་འདྲའི་ཞེ་དྲག་མ་བྱས་པ་དེ་དེ་བོ་དོང་གི་གསུང་འབུམ་རང་གི་སྐྱོན་ཨ་ཡིན་ན་བསམ་བསམ་འདྲ་པོ་ཅིག་ད་གང་ང་རང་ཚོས་ཀྱི་ཨ་ནེ། ཀྱི་ད་ད་དེ་རེད་དོ་ད་ད་ང་རང་ཚོ་བོད་བརྒྱུད་ནང་བསྟན་འདྲ་བོ་ཡིན་པས་ན་བསྟན་བཅོས་རེ་རེ་ལ་འགྲེལ་པ་ཕལ་ཆེར་བརྒྱ་ཕྲག་ཡོད་རེད་ཟེར་ལབ་ན་འགྲིག་གི་འདུག་ཨ། རེད་བ་རེད་རེད། ད་དེ་འདྲ་ཡོད་བསྡད་བའི་སྐབས་ལ་ཨ་ནི་ཁོ་གཅིག་གཉིས་སུ་ད་དེ་འདྲའི་རིགས་མ་གཏོགས་གཅིག་གི་བརྒྱ་ཕྲག་དེ་ཆ་ཚང་ལ་ད་ཁ་འཆད་གི་མ་བ། རེད་བ། དེ་བཟོ་རོགས་བྱས་ནས་ལྷག་མིན་རོགས་སམ་བསམ་རོགས་དེ་འདྲ་ཡོང་གི་འདུག་ད་བོ་དོང་པཎ་ཆེན་རང་གི་གསུང་ལ་ད་དེ་འདྲ་ཅེས། ཉམས་ལེན་གནང་རིན་མེད་བ་དང་ཅིག་གཏིང་ཟབ་པོ་མེད་བ་ད་དེ་འདྲའི་གཏམ་རྩ་ཨ་ཡིན་ན་ད་ངག་གི་མིག་ཞུ་ཐུབ་གི་མི་འདུག་ག་ལ་ན་ངག་གི་གསུང་འབུམ་ཞུ་དག་གནང་བ་གི་སྐབས་ལ། ཡི་གེ་དག་མ་དག་བཟོ་རོགས་ཅེས་ད་གཉིས་འདུས་ཡོད་མེད་དེ་རིགས་ཀྱི་གནས་སྟངས་དེ་རིགས་མ་གཏོགས་ཅིག་གི་གཞུང་ཁོ་རང་གི་བརྗོད་བྱ་སྒང་ལ་ཨ་ནི་ཅིག་གཏིང་ཟབ་པོ་ཡོད་དམ་མེད་དེ་འདྲའི་སྐོར་ལ་དཔྱད། ཐོག་ན་ཞལ་ཡག་གི་དུས་ཚོད་འཁོར་ཡོད་མོ་བ། རེད། སྐྱེས་ན་ཅི་ཤེས་གི་མ་རེད་བོ་དོང་མཁས་པ་ཆེན་པོ་དེ་ནང་བཞིན་གྱི་གསུང་བཅས་ལ་ཨ་ང་ང་ཚོ་མི་ཕལ་པ་ཅིག་གིས་ཨ་ནེ་ཅིག་ལམ་སང་ཁོ་རང་ཨ་ཅིག་འགྲིག་དེ་མ་འགྲིག་གི་སྐད་ཆ་བཤད་ཀྱི་ད་བཟང་སྐྱུག་གི་ཐོབ་ཐང་འདྲ་བོ་དེ་ཡོད་མ་བ། རེད། བོ་དོང་པཎ་ཆེན་མཆོག་གིས་བསྟན་བཅོས་མང་པོ་ཞེ་བོ་ཅིག་ལྗགས་རྩོམ་གནང་ཡོད་རེད་མང་ཆེ་བ་ཅིག་དེ་ཆོས་གཞུང་ད་བོ་དོང་དང་འབྲེལ་བའི་ཆོས་གཞུང་ག་རེ་ག་རེ་ཐད་ལ་ཆགས་ཡོད་རེད་དཔེ་ཆ་མང་བ་ཅིག་དཔེ་ཆ་དེ་ཚོ་ད། སྤྱིར་བཏང་བོ་དོང་གི་གསུང་འབུམ་ཆ་ཚང་ལོ་དེ་ལ། མ་སྡེ་ཚན་རེ་བོ་བྱེད་པས་ན་སྡེ་ཚན་བཞི་གི་ནང་ལ་བསྡུས་ཡོད་རེད་ད་ལྟ་རྣམ་ཐར་ནང་ལ་སྡེ་ཚན་བཞི་གི་ནང་ལ་བསྡུས་ཡོད་ཅེས་ནས་གསུངས་ཡོད་རེད་འདི་རྣམ་ཐར་དེ་ལྟས་ག་ལ་གང་མཚམས་ཚོང་དག་པོ་ཆགས་ཡོད་རེད་རྣམ་ཐར་དེ་མཛད་མཁན་དེ་བོ་དོང་པཎ་ཆེན་དངོས་སུ་བཞུགས་བསྡད་པའི་སྐབས་དེ་ཨ་ནེ་ཁོང་རང་གི་སློབ་མ་གིས་དེ་དེ་འདྲས་བྱས་རེད་བོ་དོང་པཎ་ཆེན་དགོངས་པ་མྱ་ངན་ལས་འདས་ནས་ལོ་གསུམ་གི་རྗེས

རྩ་བའི་གི་ས་བཅད་བཞི་ལ་ཕྱེ་ཡོད་རེད་ཅེས་བྱིས་པ་འཇུག་པའི་སྒོ་དང་མཁས་པ་འཇུག་པའི་སྒོ་མདོ་ལ་འཇུག་པའི་སྒོ་སྔགས་ལ་འཇུག་པའི་སྒོ་ཞེས་ནས་འཇུག་པའི་སྒོ་བཞི་གི་ནང་ལ་བོ་དོང་པཎ་ཆེན་གྱི་གསུང་འབུམ་དེ་མ་གཞི་ཡོད་རེད་ད་བྱིས་པ་འཇུག་པའི་སྒོ་རུ་ཡིན་པས་ན་ཡང། ཅིག། ལུས་ངག་ཡིད་གསུམ་གྱི་སྒོ་ནས་མ་གཞི་ཡོད་རེད་ལུས་ལ་ཡིན་པས་ན་དང་པོ་མངལ་ལ་གནས་པའི་དང་སྐྱེ་བ་དང་ད་དེ་འདྲའི་རིམ་པ་ཅིག་ན་མ་སྤངས་ཡོད་སྐབས་ལ་གྲང་ད་བྱིས་པ་འཇུག་པའི་སྒོ་ལ་པོད་གཅིག་ཙམ་དང་མཁས་པ་འཇུག་པའི་སྒོ་ལ་ཨ་ནེ།

དུས་ཚོད་དེའི་སྐབས་ལ་ཅིག་ས་སྐྱ་ལ་མཁས་པ་མང་པོ་ཡོད་བསྡད་བ་དང་རྗེ་རེད་མདའ་བ་ལ་སོགས་པའི་གི་ས་སྐྱའི་མཁས་པ་མང་པོ་ཞིག་ཡོད་བསྡད་བ་དང་ཨ་ནི་ཁོང་ཚོ་གི་ཨ་ནི་གསུང་རྒྱུན་དང་དཔེ་ཁྲིད་གནང་བ་དེ་བཅས་ལ་གཞི་བཞག་ནས་ཁོ་རང་གི་ད་གཞུང་ལུགས་ཆ་ཚང་ལོ་དེ་སེམས་སམ་འཁྲུལ་པའི་བཟོ་རོགས་དེ་འདྲ་ཅིག་ཆགས་དགོས་བ་ད་སྤྱིར་བཏང་ཁོང་ཡར་གཏོགས་དེ་འདྲ་བྱེད་པས་ན་ཡིན་གཅིག་མིན་གཉིས་ཅིག་གཏོགས་དགོས་བས་ན་ད་ས་སྐྱ་དང་ཐག་ཉེ་བ་ཡོད་པའི་བཟོ་རོགས་ཞུ་ཡོད་རེད།

ད་ལྟ་བོ་དོང་གི་བལ་ཡུལ་འདི་བཞིན་དགོན་པ་དེ་གའི་དུ་བཟོ་རོགས་ཅེས་དཔལ་མོ་ཆོས་སྡིངས་དགོན་ཟེར་ཨ་ནི་བལ་ཡུལ་ལ་ད་ལྟ་དགོན་པ་གཅིག་ཡོད་བསྡད་པ་ཡོད་རེད་དགོན་པ་དེ་གིས་བོ་དོང་པཎ་ཆེན་གྱི་གཞུང་ཆེན་ཁག་ལ་འདྲེ་ཕ་ཟིག་བཞག་པ་ཟུམ་བོར་ཐོན་ནས་པར་དྲ་ཡག་འབའ་བོ་དེ་འདྲའི་གི་ཕྱག་ལས་དེ་འདྲའི་གནང་གི་འདུག་ཨ་ནི་ད་དགོན་པ་དེའི་ནང་ལ་བོ་དོང་རང་གི་གསུང་རབ་ལ་ཉམས་ཞིབ་དང་ཨ་ནི་ཐོས་བསམ་སློབ་གཉེར་གནང་བསྡད་མཁན་གྱི་གྲྭ་པ་ག་ཚོད་ཡོད་མེད་དེ་ང

བོད་ཡག་དེ་ཡང་དཔེ་ཆ་བཞག་ན་རྒྱལ་བ་སྐུ་འཕྲེང་དང་པོ་དགེ་འདུན་གྲུབ་དང། ཨ་ནེ་མཁས་གྲུབ་དགེ་ལེགས་དཔལ་བཟང་ལ་སོགས་པ་སོགས་ཁོང་སློབ་མའི་ཁོངས་གཏོགས་ཀྱི་བགྲངས་ཡོད་རེད་ད་ལྟའི་བར་སོགས་ཆོས་འབྲེལ་བྱུང་བ་ཙམ་དེ་ཐོག་གི་ཡང་བགྲངས་གི་ཡོད་ག་འདྲ་ཡིན་ན་ཧ་མི་གོ་གང་ལྟར་སློབ་མ་སྟོང་ཕྲག་གསུམ་བྱུང་བསྡད་བ་དང། ད་དབུས་གཙང་ཁུལ་ལ་བསྟན་འཛིན་གྱི་འཆད་ཉན་དེ་འདྲ་མང་པོ་གནང་ཡོད་པ་སོང་ཙང་ག་ལ་གང་སར་ཁྱབ་ཡོད་ས་རེད་ད་ད་ལྟ་ལྟ་བུའི་སྐབས་ལ་ཁོང་གི་གསུང་འབུམ་དེ་ཚོ་ད་བླ་བྲང་བཀྲ་ཤིས་འཁྱིལ་དེ་ཚོ་ནས་ཡང་རྙེད་གི་ཡོད་བ་སོང་ཙང་ཨ་ནེ་ཁོང་གི་ཆོས་བརྒྱུད་དེ་ད་མེ་ཆོག་ལ་ཡང་ག་ལ་གང་ཚང་ད་ད་ཡག་གི་མགོ་རོ་ཚོགས་མི་འགྲོ་བ་བཟང་པོ་འདུག་ཡིན་ན་ད་ད་ལྟ་ང་རང་ཚོའི་ལོ་བོ་ནང་ཆེས་ཡོངས་གྲགས་གྲངས་ཀ་རྒྱག་བསྡད་དེ་ཨ་ནི་ས་སྐྱ་རྙིང་མ་བཀའ་བརྒྱུད་དགེ་ལོག་ཚོ་ནང་བཟང་པོ་སྐྱེས་ནས་འདྲ་གི་འདུག་ཨ་དེ་ནས་ཁྱེད་ཀྱི་ཁ་ཤས་ཀྱིས་དགེ་ལུགས་ཟེར་ལབ་ནས་ཉམས་ལེན་གནང་ཉེ་དེ་འདྲའི་རེད་ཁ་ཤས་ཀྱིས་ཐ་རེ་ཐོ་རེ་ཡོད་གི་འདུག་རོགས་སྐྱོར་མ་གཏོགས་ཁྱེད་ཚེ་ང་བོ་དོང་ཡིན་ཟེར་ཉེ་དེ་འདྲའི།
ཏེ། ཉུང་ཉུང་ལ་སྦྱིན་པ་ལྟར་བཅུད་མེད་པ་དེ་འདྲས་མ་རེད་ཡོད་ཡང། ད་ད་རིང་གི་ལས་རིམ་འདིའི་ནང་ལ། དེ་སྔ་བོ་དོང་པཎ་ཆེན་གྱི་གསུང་འབུམ་ཁག་ལ། ལོ་ངོ་འགའ་ཤས་ཀྱི་ཉམས་ཞིབ་དང་ཞུ་སྒྲིག་གནང་མྱོང་མཁན་ག་ནི་ཡེ་ཤེས་འཇིགས་མེད་ལགས་ཡིན། ག་ནི་ཡེ་ཤེས་འཇིགས་མེད་ལགས་ཀྱིས་བོ་དོང་པཎ་ཆེན་གྱི་རྟ་ཁང་དང་སྐུ་ཚེ་ལོ་རྒྱུས་དང་སྦྲགས་ནས། བོ་དོང་པཎ་ཆེན་གྱིས་ལྗགས་རྩོམ་གནང་བའི་གསུང་འབུམ་ཁག་གི་ཐད་ལ་བཀའ་མོལ་གནང་བ་ལ་ཐུགས་རྗེ་ཆེ་ཞུ། ལགས་སོ་ཐུགས་རྗེ་གནང།